སྤྱི་རྩིས་ཀྱི་ཕྱི་ཚེས་ཉེར་བཞི་དང་ལོ་གསར་ཚེས་བཅོ་ལྔ། ཆོ་འཕྲུལ་སྨོན་ལམ་ཆེན་མོའི་བཅོ་ལྔ་གི་མེ་ཏོག་མཆོད་པ་ལ་མཇལ་ཁ་གཏོང་ས། རྗེ་སྐུ་འབུམ་དགོན་པའི་ནང་རྒྱ་ནག་གཞུང་གི་དམག་མི་དམག་ཆས་ཚོན་མདོག་འདྲ་མིན་གྱོན་མཁན། བརྒྱ་ཕྲག་ཁ་ཤས་འགྲེམས་འཇོག་བྱས་ཏེ་དམ་དྲག་གི་འོག་མང་ཚོགས་ལ་མཇལ་ཁ་ཞུ་རུ་བཅུག་ཡོད་པའི་སྐོར་ལ། མིང་གསལ་བརྗོད་འདོད་མེད་མཁན་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན།

དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་དེ་རིང་ཞོགས་པ་སྔ་མོ་ནས་བཟུང་རྒྱལ་ཁབ་ཀྱི་ཆེད་མངགས་དམག་མི། དམག་ཆས་གྱོན་མཁན་རིགས་ཁ་ཤས་དང། དམག་ཆས་གྱོན་མེད་མཁན་སོགས་དམག་མི་གྲངས་བརྒྱ་ཕྲག་ཁ་ཤས་ཡོང་ནས། མེ་ཏོག་མཆོད་པ་ཡོད་སའི་གཡས་གཡོན་དུ་རུ་བསྒྲིགས་ནས་དམ་དྲག་གི་འོག། དགོང་དྲོའི་མཚམས་སུ་ཕྱོགས་ཡོངས་ཀྱི་དད་ལྡན་མང་ཚོགས་ཁྲི་ཚོ་ཁ་ཤས། འཚང་ཁ་ཤིག་ཤིག་ངང་མཇལ་ཁ་ཞུ་རུ་བཅུག་སོང་ལ། རྒྱལ་ཁབ་ཀྱི་ཆེད་མངགས་དམག་མི་ཚོས་མང་ཚོགས་ཀྱི་འགྲོ་འདུག་ལ་ལྟ་རྟོག་ནན་མོ་བྱས་སོང། ཁོང་ཚོས་བརྗོད་ན་མང་ཚོགས་ཀྱི་བདེ་འཇགས་ཆེད་ཡིན་ཟེར་མོད། དམག་མིའི་ལག་གི་གོ་མཚོན་ལ་བལྟས་ན། གལ་སྲིད་གནད་དོན་འདྲ་བྱུང་བ་ཡིན་ན་དྲག་གནོན་བྱེད་ཆོག་ཆོག་བྱས་ནས་བསྡད་འདུག་ལ། ད་ལོར་རྗེ་སྐུ་འབུམ་དགོན་པའི་མེ་ཏོག་མཆོད་པ་གི་གཙོ་སྐུ་ནི་རྒྱལ་བ་བྱམས་པ་དང་གཞན་གནས་བརྟན་བཅུ་དྲུག་གི་ལོ་རྒྱུས་སྐོར་རེད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་བོད་ལྗོངས་གཞིས་ཀ་རྩེ་གྲོང་ཁྱེར་དང་མཉམ་དུ་ཆགས་པའི་བཀྲ་ཤིས་ལྷུན་པོའི་དགོན་པའི་ཕྱི་ནང་དང། གྲོང་ཁྱེར་གྱི་ཧྲང་ལམ་སོགས་སུ་རྒྱ་གཞུང་གི་དམག་མི་དང། མེ་གསོད་རུ་ཁག་གི་དམག་མི་སོགས་ཕོན་ཆེན་འགྲེམས་འཇོག་གིས། བཅོ་ལྔ་མེ་ཏོག་མཆོད་མཇལ་བ་ས་ཐག་རིང་ཐུང་ཀུན་ནས་སླེབས་མཁན། དད་ལྡན་མཆོད་མཇལ་བ་རྣམས་ལ་ལྟ་རྟོག་ནན་མོ་བྱེད་བཞིན་ཡོད་པ་དང། ལྷག་པར་དུ་རླངས་འཁོར་ལ་ཞིབ་བཤེར་དང། མིའི་ཐོབ་དབང་ཡི་གེ་སོགས་ལ་བརྟག་དཔྱད་བྱེད་བཞིན་ཡོད་པ་རེད་འདུག། དེ་བཞིན་གྲོང་ཁྱེར་གྱི་གཞུང་ལམ་སྟེང་ནས་ཉེན་རྟོག་པས་རླངས་འཁོར་གྱི་སྒྲ་དེ་གྲག་བཅུག་ནས། ཡར་འགྲོ་མར་འགྲོ་བྱས་ནས་མཚམས་མ་ཆད་པར་མང་ཚོགས་ལ་འཇིགས་སྐུལ་གྱི་རྣམ་པ་ཤུགས་ཆེན་པོ་སྟོན་གྱི་ཡོད་པ་དེང་སྐབས་བོད་ནང་དར་ཁྱབ་ཆེ་བའི་མགྱོགས་འཕྲིན་གྱི་ལམ་ནས་བོད་ནང་གི་བོད་མི་ཚོས་ཐད་གཏོང་གི་ལམ་ནས་སྟོན་བཞིན་ཡོད་པ་རེད་འདུག། དེ་མིན་བོད་ནང་གི་བླ་བྲང་བཀྲ་ཤིས་འཁྱིལ་དང། རེབ་གོང་རོང་བོ་དགོན་ཆེན་སོགས་སུ། དེ་རིང་བཅོ་ལྔ་གི་མེ་ཏོག་མཆོད་མཇལ་སྐབས་སུ། དད་ལྡན་མང་ཚོགས་ཕོན་ཆེན་དགོན་པར་འཛོམས་ཡོད་པ་དང་སྐབས་བསྟུན། རྒྱ་ནག་གི་དམག་མི་ཡང་མང་པོ་མང་ཚོགས་ཀྱི་དཀྱིལ་དུ། འགྲོ་འདུག་གིས་ལྟ་རྟོག་ནན་མོ་བྱེད་བཞིན་ཡོད་པ་དང། མཚོ་སྔོན་མཚོ་ལྷོ་ཁུལ་ཐོག་ཏུ། བོད་རིགས་མང་ཚོགས་ཕོན་ཆེན་འདུ་འཛོམས་ཀྱིས་ལོ་གསར་གྱི་སྐབས་འདི་དང་བསྟུན་ནས་ཁོང་ཚོའི་བར་ལ་ལ་གཞས་འགྲན་བསྡུར་སོགས་བྱེད་སར་ཡང། རྒྱ་ནག་གི་དམག་མི་ཕོན་ཆེན་བཀྲམ་ཡོད་པ། མགྱོགས་འཕྲིན་གྱི་ལམ་ནས་གསལ་བོར་མཐོང་ཐུབ་ཀྱི་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།